འདི་ཆོས་དེ་གནམ་ས་པ་ཁ་བའི་རྟགས་དེ་ཡོད་པ་ད་ལོ་གནམ་ས་མའི་ཨ་ཡེ་ཨ་ཕ་དེ་ཚོ་སེམས་དགའ་དེ་འཇོག་ཡིན་ཡང་ཅི་བ་ན་དེ་ར་བེ་རུ་ར་དེ་ཨ་ལུ་དེ་རང་གི་བཟོ་དེ་ར་འགྲིག་དེ་གས་དོ་རུ་ར་ཕྱི་ན་ལོ་གཙང་ཐག་མི་དོ་བ་ལུ་ཕ་ཕྱི་ཁལ་པ་ཤེས་ཤེས་འཇོག་དོ་ལུ་ཕྱ་རོ་ལྟོ་ས་དེ་ཚོ་ཁོ་གི་ཁིག་དེ་ར་འཇོག་དེ་གི་བས་དེ་ཕྱག་རོགས་དུས་ཚོད་ལས་ཁུར་གྱིས་ག་ཅི་གོ་ཅི་བྱེད་འདི་གི་བས་དུས་ཚོད་ཁུར་བསྟིན་བདག་དེ་འཇོག་ཨི་མེད། འདས་པའི་ཅོག་དང་ལོ་ཨ་ཡི་ཨ་ཕ་དུས་ཚོད་སྨྲ། ངེད་གི་བུ་འདི། ནམ་མ་སེམས་མེད་མེད་ཐེ་ར་འཇོག་མེད་སེ། ང་ཆེ་ལོའི་དུས་ཚོད་མེད་གི་ལབ་དུས་བས་ཡུ། དེ་དུས་ཚོད་མེད་ལབ་དུས་ཧོམ་དང་ལུ། ང་ཆེ་གི་ག་ཐེ་བས་བས་གོ་ག། འདི་ཉིན་གཅིག་གི་ཚེ། ཨ་ལུ་དུས་ཚོད་ག་ར་ང་ཆེ་གི་བུ་ཤིམ་དང་ལུ། འདི་ཨ་ལུ་དུས་ཚོད་ལུ་ལས་ཤོབ་བས། དུས་ཚོད་མེད་གི་ལྕེ་དང་སྦྲག་འདི་གི་བས་ང་ཆེ་གི་ཁོང་ལུ་ལས་ཤོམ་ཅིག་བསྟན་འདི་བས་ན་ཡིན། འདི་གི་སྟེང་ལས་འདི་ཨ་ལུ་འདི་གའི་མནའ་མ་བསམ་མེད་ཀྱི་སེམས་ཁ་ལུ་མ་དེ་འདོད་ར་འདི་སྐྱོན་བརྗོད་ཀྱི་ལག་འབེབས་མི་བྱེད་མེད་ང་བྱེད་རྨིས་འདི་ཚུ་ལུ་མནའ་མ་བསམ་མེད་ཀྱི་ཆ་བཞག་གོ་བས་སེ་འདི་ཨ་ལུ་འདི་གི་ལས་གཞོམ་བྱེད་པའི་འོང་འདི་བས་ནའི་འདི་སུན་མེད་ཉིན་བཅོ་ཉིམ་གྱིས་མནའ་མ་བསམ་མེད་ལས་གཞོམ་འཇོག་ད་ལུ་ཨ་ཡེ་ཨ་ཕ་འདུས་ཚེ

ད་རེ་ཏོ་རུ་ར། འདི་ཁ་ཡུལ་མི་གི་ཕམ་སྤིན་ཆ་ཆ་རོ་ཏོ་ཚ་གི་གཡུའི་ག་ཏེམ་གཅིག་གླུ་ཡུལ་རུ་ར། གཉན་སེ་མི་ཆམ་ད་སྤིན་སུ་ཁོང་གི་སེམས་གི་ན་ན་ལེ་ར་དམ་པའི་ཐུགས་ཉིད་གོ་ལེ་བས་ཅི་གཅིག་ཧ་གོ་བསུབ་ཅི་གཅིག་དུས་སུ་མེ་གི་ལམ་བརྗོད་བསུབ་ཁོང་གར་ལུ་བཟོ་དི་ན་དི་སྨོན་ལམ་ཡུལ་ཤུ་གི་ཚེ་ན་ཤུ་ནི་ཨ་མེན། ད་རེ་ཏོ་རུ་ར་ང་ཅེ་ཚུ་ག་ར་ལུ་ཡུལ་གི་ཀུ་ལེ་ལམ་བརྗོད་ནི་གི་དོན་ལུ་ང་ཆུ་ལབ་དི་བའི་ཡུལ།

བུ་རྡོ་རྗེ་བླ་མ་བསུ་བས། ད་སྡེ་བའི་ཁ་བླ་མ་བསུ་བདག་ལུ་ཉིམ་ཁ་སྟེ་ཅི་ཡག་བསུ་བདུད་བུ་ཉིམ་ལྔ་སད་མི་དུས་ཁོ་གི་མནའ་མ་བསམ་ཡང་འདི་ཁ་བླ་མ་བསུ་བ་ལུ་ཁོ་འདི་སུ་མེད་གི་ཨེ་སི་ཡུ་མནའ་ལུ་བཙུགས་དུས་བཞག་དུས་འདུག་ད་ཞང་ནི་སུ་མེད་གི་སྡུག་བསྔལ་དང་དཀའ་བསྔལ་མནའ་ལུ་མ་བཅུམ་གི་ཧེ་མ་ལེ་ར་ང་བཅས་རྨིས་དུས་ཚོད་གི་སེམས་ཁ་ར་ར་རྣོ་འདི་གི་བའི་ཅམ་ཅིག་ག་རི་བཏང་དེ་འཇོག་བདག་ལུ་ག་རི་མ་བཏང་གི་ཧེ་མ་ལེ་ར་ང་བཅས་ཀི་སྨོན་ལམ་བཏབ་དུས་བའི་འཇོག་གོབ་ཅིག་ཡིན། ཏོ་རུ་ང་ཅེ་མ་ཤུ་གི་ཧེ་མ་ལ་ར་ང་ཅེ་གི་དི་སུ་མེ་གི་ད་ང་ཤི་ནི་གུ་འབོ་ལོ་ཁ་ར་བསྒྲགས་དི་དུ་སེ་ང་ཅེ་རྨི་ལམ་བཏབ་དི་བཅུག་གོ། ཉིན་གཅིག་གི་ཚེ་ཏོ་རུ་ར་ང་ཅེ་ར་གི་བྱ་རོ་ཅི་གུ་གི་ན་མ་སི་མེ་གི་ཀིད་ནི་ནི་ཆ་ར་ཕེལ་ཡ་སོ་གི་གུ་ལེ་བེ་ཁོ་ཏ་མི་འདོད་བེ་སེ་ཁོ་དི་སུ་མེ་སོན་བེ་མ་པ་ལ་ར་མི་འདོད་ནི་མེ་སེ་དེ་ལ་ཨའི་གི་ཕོ་མ་ལོ་ཁོ་གུ་ཏོ་མ་ཨའི་གི་ཕོ་མ་ར་བཞག་ཤིམ་ད་དི་གི་དི་ཁོ་ར་གི་རྨི་ལམ་བཏབ་དི་བེ། ཁོ་ར་གི་ཨ་ཡེ་ལུ། ཨ་ཡེ་གའི་སྨོན་ལམ་སྟབས་བདེ་བའི་ཁུག་གི་སྟེང་ལོ་སྨོན་ལམ་སྟབས་བདེ་བའི་འཇོག་འདུག། དེ་སྡིག་ཤུ་ལས། འདི་ཨ་ལུ་སྡིག་གི་ལབ་འདུག། ཨ་ཡེ། ད་ང་ཤི་ནི་མེད། ད་ང་ཤི་ནི་ང་སྦོ་ལ་ཁ་འཐེན་སོ་འདུག་ཟེར། འདི་ཨ་ལུ་སྡིག་གི་ཧ་གོ་སྡིག་བས། ངའི་དེ་ལོ་སྨོན་ལམ་སྟབས་མ་རེད། ངའི་ངའི་ང་ཡ་སོབ་ད་ལུ། ངའི་ཨ་ལུ་ཚུལ་འདིའི་སྐུ་ལ་གཤེགས་དུས་ཅི་མ་རེད་ཟེར། འདི་བཟོ་མེད་ལབ་ཤིམ་ད། འདི་ཁུག་གི་ཨ་ཡེ་གི་སྨོན་ལམ་སྟབས་བདེ་སྟབས་ད་ལུ། ཁོ་དེ་ང་ལེན་ར་ཁུག་གི་སྦུ་འུ་འདི་འཐེན་འདི་ཡ་སོ་འདུག། ད་སྦུ་འུ་འཐེན་འཇོག་ད་ལུ། སྦུ་འུ་ག་གི་ལ་བ་སྤྲོད་མོ། དཀོན་མཆོག་གི་ལྭ་བ་ལོ། ད་དཀོན་མཆོག་གི་བུ་དག་བུམ་འདི་ཚུ། ང་ཅག་འདི་ཚུ་ཅིས་ཅིས་ཤིས་འདི་བའི་ལྗོངས། ད་ཤིས་འདི་མ་ཇོ་གི་ཧེ་མ་ལ་ར་ང་ཅག་ལུ། ད་བེ་འདི་བའི་ལྟ་བུ་ར་ང་ཅག་ལུ་ད་བེ་འདི་ར་ཡུལ། ད་དེ་བས་བེ་འདི་ཧེ་བདག་མཐུན་འདི་བས་ང་ཅག་སེམས་འདི་སྣང་སྟང་ད་བས་ཁམས་ལུ་སི་སི་བས་ང་ཅག་ཅིས་ཅིས་ཕ་ལུ་ཟོབ་བེ་ནི་གི་དོན་ལུ་ང་ཅག་གི་འདི་རྩ་གས་ནི་མེའོ་ང་ཅག་ག་དེ་བས། དཀོན་མཆོག་གི་ཕོ་བྲང་ན་ལུ་ཧི་སུ་ཀ་མི་སུ་ཀ། ད་ནོ་སི་འདི་ན་མ་སི་མ་ལོས་གཞོམ་ཅིས་སྟང་འདི་གི་བས།